ད་འདི་ག་རེ་རེད་ད། གཉིས་པ་འདི་ག་རེ་རེད་ཡལ་ག་ལོ་འདབ་ལྡན་པ་ཟེར་ཏེ། ཉེས་པ་མེད་པའི་ཉེས་པ་ཡོད་པ་དགག་པ་དང། མེད་པ་སྒྲུབ་པ་ཟེར་འོ་དེ་ཡིན་པ་འདྲ་ད་ཉེས་པ་མེད་དེ་རང་ལུགས་ག་རེ་ཟེར་ན་མངོན་སུམ་དེ་གིས་གང་ཟག་ཤིང་བརྡ་མ་སྦྱར་གོང་དུ་གང་ཟག་དེ་གིས་ཡལ་ག་ལོ་འདབ་དང་ལྡན་པ་དང་མི་ལྡན་པ་གཉིས་པོ་དེ་རིགས་སོ་སོ་ནས་འབྱེད་ཐུབ་པ་རེད། དེ་འབྱེད་ཐུབ་པ་ཡིན་ཙང་བརྡ་སྦྱར་བ་དེའི་ཚེ་ན་ཡང་དེ་ནི་ཡལ་ག་ལོ་འདབ་དང་ལྡན་པ། ཤིང་ཡིན་པ་རྟོགས་ཡོང་དུས་ཙང་མི་ལྡན་པ་དེ་ཤིང་ཡིན་པ་རྣམ་པ་བཀག་གི་རེད། འོ་ད་འདི་སྲིད་དུ་རྟོགས་པའི་ཕྱིར། ཅེས་བརྡའི་སྔ་རོལ་ནས་ཡལ་ག་ལོ་འདབ་དང་ལྡན་པ་དེ་མེ་འབར་བྱེད་ཀྱི་རྒྱུ་དང་དེ་མ་ཡིན་པ་དེ་རྣམས་མེ་འབར་བྱེད་ཀྱི་རྒྱུ་མ་ཡིན་པར་རིགས་སོ་སོར་མངོན་སུམ་ཚད་མས་རྟོགས་པའི་ཕྱིར། འདོད་ན། ཡལ་ག་ལོ་འདབ་དང་ལྡན་པ། ཡལ་ག་ལོ་འདབ། ད་འདི་ཨ་ཡོད་མ་ཡོད་ཤིང་བརྡ་སྦྱར་བ་དེའི་ཚེ་ན་འདི་ཁོ་ན་ཤིང་ཡིན་བརྡ་སྦྱར་ས་ཡོད་རེད་བ་མ་རེད། དེ་མེད་ན་བུམ་བརྡ་སྦྱར་བ་དེའི་ཚེ་ན་འདི་ཁོ་ན་ཤིང་ཡིན་བུམ་པ་ཡིན་ཞེས་བརྡ་སྦྱར་ས་མི་འདུག་བ།

ཡོད་དང་ཡོད་ཟེར་བར་བ། ཡིན་ན་ཡང་འདི་ཁྱད་པར་གང་ཡང་རུང་བ་གཅིག་ཡིན་པར་མ་རྟོགས་པ་ལ་དེ་རྟོགས་ཡས་ཨ་ཡོད་མི་ཤེས། དེ་འདྲའི་ཟིག་འདུག་ཡ། འོ་འདུག་ཟེར། དེའི་སྔ་རོལ་ནས་ད་གང་ཞིག་རང་ལུགས་ལ་ཁས་ལེན་ངོ་མ་ཁོ་ལ་ཉེས་པ་མེད་ཟེར་དུས་ཙང། ཤིང་གི་བརྡ་མ་སྦྱར་གོང་དུ་གང་ཟག་དེས་ཤིང་གི་བརྡ་སྦྱར་ས་ཡི་ཡུལ་ཁོ། འོ་ཧ། དེའི་སྔ་རོལ་དུ་འོ་ད་ནི་གང་རེད་ཡལ་ག་ལོ་འདབ་ལྡན་པའི་རིགས་འདི་གཅིག་གོང་བུ་དེ་དང་དེ་མ་ཡིན་པ་གཉིས་པོ་དེ་གཅིག་མེ་འབར་བྱེད་ཀྱི་རྒྱུ་རེད་ཤག་གཅིག་མེ་འབར་བྱེད་ཀྱི་རྒྱུ་མ་ཡིན་པ་ཟེར་ནི།